ཞིབ་ཕྲ་གནས་ཚུལ་གསར་དུ་འདེམས་ཐོན་བྱུང་བའི་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ཀྱིས། SBS བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་དོན།
སངས་རྒྱས་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས། སྐལ་བཟང་ལགས་བཀྲ་ཤིས་བདེ་ལེགས། ནི་ད་ལྟ་ཉེ་ཆར་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས། ནི་ཐེངས་དྲུག་པ་འདི་མཇུག་སྒྲིལ་རེད་ལ། ནི་ཚོགས་འདུ་འདི། ཁ་སང། སྤྱི་ཟླ་དང་པོའི་ཚེས་པ་བརྒྱད་དང་དགུ་གཉིས་དུ་གཟའ་སྤེན་པ་ཉི་མ་གཉིས་དུ་དུས་ཚོད་བཏོན་ནས་ཚོགས་འདུ་དུ་ཉི་མ་གཉིས་རིང་གང་འཚོགས་ཡོད་རེད་ལ། ཨ་ནི། ཚོགས་འདུ་འདི་གོ་སྒྲིག་གནང་མཁན་འདྲ་བོ་ཅིག་ཡིན་ན་ཨ་ནི། རྒྱལ་ཡོངས་ད་བོད་རིགས་མཐུན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐལ་བཟང་ཡོན་ཏན་ལགས་དང་དྲུང་ཆེ་ནེ་གན་ལགས་ཁོང་གཉིས་ཀྱིས་གོ་སྒྲིག་གཙོ་སྐྱོང་གནང། ཨ་ནི་ཚོགས་འདུ་གཅིག་འཚོགས་ས་གི་ས་གནས་འདི་མཐུན་འགྱུར་སྦྱར་མཁན་འདི་ཨ་ནི་ནོར་ར་བོད་རིགས་མཐུན་ཚོགས་ནས་འདུ་སྦྱར་བ་རེད་ཨ་ནི་ཚོགས་འདུ་འདི་ཚོ་གོ་སྒྲིག་དཔེ་ཡག་པོ་གནང་ཤག་ཨ་ནི་གཅིག་ཕ་གས་གཅིག་ཚོགས་འདུ་གི་ད་གཅིག་གྲ་སྒྲིག་འདི་ཚོ་གང་ལྟར་གཙོ་བོ་འདི་ནོར་ར་བོད་རིགས་མཐུན་ཚོགས་ནས་འགན་འཁུར་ཡོད་རེད་གྲ་སྒྲིག་དེ་ཚོ་དཔེ་ཡག་པོ་གནང་ཤག་ཨ་ནི་དཔེར་ན། ཚོགས་འདུ་ཚོགས་བཅར་བའི་ནང་ལོ་ཆ་བཞག་ན་ཨ་ནི་སྐུ་མགྲོན་གཙོ་བོ་དེ་སྐུ་ཚབ་དོན་གཅོད་སྐུ་ངོ་ཀརྨ་སེང་གེ་མཆོག་རེད། དེ་ནས་དམིགས་བསལ་སྐུ་མགྲོན་ལ་བོད་མི་མང་སྤྱི་འཐུས་ང་ཚོའི་ད Australasia ཁུལ་ནས་བདམས་ཐོན་བྱུང་བའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་མཆོག་རེད། ཨ་ནི། ཚོགས་འདུའི་ནང་ལོ་ལ་སྐུ་མགྲོན་གཅིག་ཨ་ནི་སྐུ་ཚབ་དོན་གཅོད་ལས་ཁང་གི་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་འདུག་ཕེབས་ཡོད་རེད། ཨ་ནི་ཚོགས་འདུའི་ནང་ལོ་ལ། ད་ཚོགས་འདུ་གོ་སྒྲིག་གནང་མཁན་འདི་སྐལ་བཟང་ཡོན་ཏན་ལགས་དང་སྒོ་ཚང་ནེ་གན་ལགས་གཉིས་བྱས། ཚོགས་འདུའི་ནང་ལོ་ལ་ཚོགས་མི་ཕེབས་མཁན་འདི་ད། སིད་ནི་བོད་རིགས་མཐུན་ཚོགས་ནས་ཨ་ནི། ཚོགས་གཞོན་ཐུབ་བསྟན་རྒྱལ་མཚན་ལགས་དང་དྲུང་ཆེ་རྔ་པ་ཆོས་འཛིན་གཉིས་ཕེབས་ཡོད་རེད། ཨ་ནི། Victoria། བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་དཔལ་ལྡན་དོན་གྲུབ་ལགས་ཕེབས་ཡོད་རེད། ཨ་ནི། Newcastle བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་གུར་འབུམ་རྒྱལ་ལགས་དང་ཨ་ནི། དངུལ་གཉེར་བསྟན་འཛིན་ཆོས་སྒྲོན་ལགས་ཕེབས་ཡོད་རེད། ཨ་ནི། Queensland། བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཕུན་ཚོགས་ཚེ་རིང་ལགས་ཕེབས་ཤག། ནི། ད་ནི་ནོར་ར་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་སྟོབས་རྒྱལ་ཚེ་རིང་ལགས་དང། ཨ་ནི། ཚོགས་གཞོན་ཟླ་བ་ལགས་གཉིས་མཉམ་ཞུགས་གནང་ཡོད་རེད། ཨ་ནི་དེ་ནས། Canberra། ནས་ང་དང་ངའི་ལས་རོགས། དང Doctor དྭགས་པོ་བསྟན་འཛིན་སྒྲོལ་མ་ལགས་གཉིས་འདུ་བྱས་ནས་ད། ང་ཚོ། ཚོགས་ཞུགས་པ་ཁྱོན་བསྡོམས་ད་སྐུ་མགྲོན་དང་དུ་ཚོགས་ཞུགས་པ་ཆ་ཚང་རྩིས་སུ་གནང་ནི་ཡིན། ང་ཚོ་མི་དུ་ཚོགས་འདུའི་ནང་ལོགས་ལ་ཚོགས་ཞུགས་གནང་མཁན་མི་བཅོ་ལྔ་ཆགས་ཀྱི་འདུག་ལ། ནི་ཚོགས་འདུ་ཡིན་ན་ཅིག་གྲོས་བསྡུར་ལྷུག་པོ་ཞེ་དྲག་བྱུང་སོང་གྲོས་གཞི་ཁག་ལ་གྲོས་བསྡུར་ལྷུག་པོ་ཞེ་དྲག་བྱུང་སོང། ནི། སྐུ་ཚབ་དོན་གཅོད་མཆོག་རེད་དེ་ནས་བོད་མི་མང་སྤྱི་འཐུས་མཆོག་ཁོང་རྣམ་གཉིས་ནས་ནི། ཅིག། ཚོགས་འདུ་དང་གྲོས་གཞི་ཁག་དང་འབྲེལ་བའི་ཡང་ཅིག་དགོངས་འཆར་གནང་ཡ་དང། ལམ་སྟོན་གནང་ཡ་འདི་འདྲའི་དཔེ་གང་ལྟར་ཟབ་ཅིང་རྒྱས་པར་གནང་སོང་ཨ་ནི། འདི་མ་ཡིན་པ་ནི། སྐུ་ཚབ་དོན་གཅོད་ཀྱི་དྲུང་ཆེ་མཆོག་ནས་ཡིན་ན་ཡང་ཅིག། འབྲེལ་ཡོད་གནད་དོན་དཔེར་ན་ཅིག་དཔྱ་ཁྲལ་ལག་དེབ། གསར་བཟོ་དང། གཅིག་ད་གཅིག་བཟོ་བཅོས་ཡིན་ནའི་རེད་ཡང་བོར་བརླག་ཡིན་ནའི་རེད་འདི་ཚོའི་སྐོར་ལ་ཡང་གཅིག་བོད་རིགས་མཐུན་ཚོགས་ཁག་ལ་དུ་ཨ་ནི་ཟབ་ཅིང་རྒྱས་པའི་དུ་ད་ལམ་སྟོན་དུ་གནང་སོང་འདི་ཞུས་པ་ཡིན་ལ། ཡང་ཐེངས་འདི་ཡི་ཚོགས་འདུ་དེའི་ཐོག་གྲོས་ཆོད་གཙོ་བོ་ག་རེ་བཞག་ཡོད་མེད་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ཀྱིས་འགྲེལ་བརྗོད་འདི་འདྲ་ཞུ་གནང་སོང།
ཚོགས་འདུའི་སྐབས་ལ་ད་གྲོས་ཆོད་ག་རེ་དང་ག་རེ་བཞག་ཡོད་རེད་ཞུས་ན་གྲོས་ཆོད་ད་ཅིག་དང་པོ་དེ་ཡིན་ན་གནས་ཡུལ་རྒྱལ་ཁབ་ཀྱི་ནང་ལ་ཆབ་སྲིད་ལས་འགུལ་སྤེལ་ཕྱོགས་འདི་རེད་དེ་ཡིན་ན་ད་དཔེར་ན་ང་ཚོ་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་ཕྱོགས་གསུམ་བཅུའི་དུས་དྲན་འདི་ས་གནས་ཚང་མ་ནས་དུ་གཅིག་གྱུར། འབོད་སྒྲ་དང་འཕྲེད་དར་དང་དེ་ནི་གསར་འགོད་གསལ་བསྒྲགས་ག་རེ་ཡིན་ནའི་དུ་གཅིག་གྱུར་ཞུ་ཐུབ་ཡས་ཀྱི་གྲོས་ཆོད་བཞག་ཡོད་རེད། དེ་ནས་གཅིག་འདི་པཎ་ཆེན་ཆུང་སྲིད་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མས་གཙོས་པའི་ཨ་ནི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་ཡོང་ཡས་དང་ཨ་ནི་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་ལ་ཨ་ནི་ཨོ་སི་ཀྲོ་ལི་ཡའི་ད་གཅིག་སྲིད་གཞུང་དང་གྲོས་ཚོགས་འཐུས་མི་ལ་དུ་སྙན་ཞུ་འབུལ་ཡས་འདི་འདྲའི་གྲོས་ཆོད་གཅིག་བཞག་ཡོད་རེད། ཨ་ནི་གྲོས་ཆོད་གཅིག་འདི་ཨ་ནི་གཅིག། ཨོ་སི་ཀྲོ་ལི་ཡའི་ནང་གི་གྲོས་ཚོགས་འཐུས་མི་དང་དབུས་དང་ས་གནས་ཀྱི་གྲོས་ཚོགས་འཐུས་མི་དང། ཨ་ནི་གནད་ཡོད་མི་སྣ་ཁག་ལ་ཨ་ནི་འབྲེལ་བ་མུ་མཐུད་ནས་ཉར་ཡས་ལ། ཨ་ནི་གཅིག། ཡེ་ཤུའི་འཁྲུངས་སྐར་དང་སྤྱི་ལོའི་ལོ་གསར་དེ་ཚོ་ལ་འཚམས་འདྲི། འཚམས་ཤོག་ཕུལ་ཡས་དང་དེ་ནས་ཡང་ང་ཚོའི་གི་གཅིག་མཛད་སྒོ་ལོ་གསར་དང་སྐུ་མདུན་འཁྲུངས་སྐར་མང་གཙོའི་དུས་ཆེན་སོགས་ལ། ཨ་ནི་ཡང་ཁོང་ཚོ་ཚུར་གདན་ཞུ། ཐུབ་ཐབས་གནང་ཡས་འདི་འདྲའི་གི་གྲོས་ཆོད་གཅིག་ཆགས་ཡོད་རེད་ལ། ཨ་ནི། གྲོས་ཆོད་དོན་ཚན་གཅིག་ཡང་གལ་ཆེ་གཅིག་ད་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཅིག་མཚན་གནས་སྲུང་སྐྱོབ་དང་འབྲེལ་བའི་ང་ཚོ་གྲོས་ཆོད་དོན་ཚན་གཅིག་བཞག་ཡོད་རེད་ད་འདི་ཡིན་ན་ད་ཅིག་ང་ཚོ་བོད་གངས་ཅན་པའི་ད་འདི་ཕྱི་གཉིས་ཀྱི་སྐྱབས་གནས་ཨ་ནི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་ནི་གཞི་མེད་སྐྱོན་བརྗོད་དང་མཚན་སྨད་ཞུ་མཁན་རིགས་ཡིན་ན

ཉེ་ཆར་བསྡུ་སྣང་རེད། གསལ་བསྒྲགས་གནང་ད་འདི་ལ་ཡིན་ན་ཅིག་ང་ཚོ་ས་གནས་སོ་སོའི་བོད་རིགས། གཞོན་སྐྱེས་གང་མང་མང་ཨ་ནི་འདི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ནང་ལོགས་ལ་དེབ་སྐྱེལ་བྱས་ཨ་ནི་དེབ་སྐྱེལ་བྱས་ཚར་བའི་རྗེས་ལ་ཨ་ནི། བོད་མིའི་སྒྲིག་འཛུགས་ཀྱི་ད་འབྲེལ་ཡོད་ཚན་པས་ཨ་ནི། གཞོན་སྐྱེས་ཚོ་ལ་དུ་ཟབ་སྦྱོང་སྤྲད་ཨ་ནི་སྤྱིར་བཏང་བོད་དོན་ཞུ་གཏུག་ལས་འགུལ་འདི་ལོ་ལྟར་རེ་བཞིན། ཨོ་སྟྲོ་ལི་ཡའི་བོད་དོན་ལས་འགུལ་ཁང་ནས་འདུག་སྤེལ་བསྡད་ཡོད་རེད་དེ་ལ་ང་ཚོ་ས་གནས་ཚང་མའི་ངོས་ནས་འདུག་ད། ཨོ། གཅིག། ཚོགས་མི་འདི་འདྲས། གཉིས་གསུམ་སོ་སོས་འདུག་མཉམ་ཞུགས་བྱས་ཨ་ནི་གྲོས་ཚོགས་འཚོགས་པའི་སྐབས་ལ་དངོས་སུ། ཨོ། གྲོས་ཚོགས་ཀྱི་འཐུས་མི་ཚོ་འདུག་མཇལ་འཕྲད་ཞུས་ནས་ཨ་ནི་བོད་དོན་སྐོར་ལ་ཕར། ཨོ། རྒྱབ་སྐྱོར་ཡོང་ཡག་གི་འབོད་སྐུལ་དང་ངོ་སྤྲོད་འདི་འདྲས་ཞུ་གི་ཡོད་རེད་ཨ་ནི་ད་རེས་འདི་ཡང། འདི་དང་གཅིག་པ་མེད་དུས་ཙམ་པ་ཡང་ལས་གཞི་འདི་ཡིན་ན་ཅིག་བོད་མིའི་སྒྲིག་འཛུགས་ཀྱི་རྐང་འགན་འཁུར་བའི་སྒང་ལ་ཨ་ནི་ང་ཚོས་འདི། བོད་ན་ཨོ་སི་ཀྲོ་ལི་ཡའི་བོད་དོན་ཞུ། ལས་འགུལ་ཁང་གི་མཉམ་འབྲེལ་བྱས་ནས་ཁོང་ཚོ་ལ་ཅིག་བོད་དོན་ཞུ་གཏུག་བྱེད་ཡས་ཀྱི། ཉམས་མྱོང་ཆེན་པོ་ཡོད་ཙང་མཉམ་འབྲེལ་བྱས་ནས་འདི་འདྲས་ཀྱི་ད་གང་འདྲ་ཅིག་བོད་དོན་ཞུ་གཏུག་བྱེད་སྟངས་འདི། ཤུགས་ཆེ་རུ་བཏང་ཡ་དང་ན་གཞོན་ཚོའི་ངོས་ནས་དུས་བབ་འགན་ཁུར་ནས་བོད་དོན་ཞུ་གཏུག་བྱས་འདི་འདྲས་ཀྱི་གྲོས་ཆོད་གཅིག་བཞག་ཡོད་རེད་ལ། སྤྱི་མའི་དགོངས་འཆར་ནང་ལོགས་ལ་ཡང་གཅིག་གྲོས་ཆོད་དོན་ཚན་གསུམ་འདྲ་བོ་ཞིག་རེད་གྲོས་ཆོད་དོན་ཚན་གཅིག་འདི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ནས་ཡིན་ན་བོད་ཀྱི་རིག་གཞུང་དང་བོད་ཀྱི་ངོ་བོ་མཚོན་པའི་གཅིག་ལག་རྟགས་འདི་འདྲས་གསར་བཟོ་བྱས་ནས་བོད་དོན་རྒྱབ་སྐྱོར་གནང་མཁན། ཚོ་ལ་དེའི་དུས་ཆེན་འདི་འདྲའི་དང་སྟབས་བསྟུན་ནས་དུ་འབུལ་ཐབས་ཞུ་ཡས་འདི་འདྲའི་གྲོས་ཆོད་གཅིག་བྱས། ཨ་ནི། གྲོས་ཆོད་གཅིག་དེ་ད། Australia། ཁུལ་ནས་ང་ཚོ་གཅིག། རྒྱལ་ཡུམ་ཆེན་མོའི་རྐང་རྩེད། སྤོ་ལོའི་འགྲན་བསྡུར་ལ་དུ། ཨ་ནི་ང་ཚོ་འདི་ནས་རྩེད་འགྲན་རུ་ཁག་ཅིག། མཉམ་ཞུགས། ཡོང་ཐབས་ཞུ་ཡས་ཀྱི་འདི་འདྲའི་འབད་བརྩོན་ཞུ་ཡས་འདི་འདྲའི་གྲོས་ཆོད་གཅིག་བཞག་ཡོད་རེད་ལ། ཨ་ནི། ད་གྲོས་ཆོད། ད་གལ་ཆེ་ཆེ་འདྲ་བོ་དེ་ཚོ་འདུག་འདི་འདྲས་རེད་ལགས། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཡི་འགན་འཛིན་ལྷན་ཚོགས་ཐེངས་དྲུག་པ་ཡི་ཐོག་ཁེན་བི་རཱ་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་དང། ནིའུ་ཁ་སལ་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་མགོན་པོ་རྒྱལ་ལགས། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཡི་དྲུང་ཆེར་འདེམས་ཐོན་བྱུང་ཡོད་པ་རེད། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་དང་དྲུང་ཆེ་གཉིས་ཀྱི་ལས་འགན་ག་རེ་ཆགས་ཀྱི་ཡོད་མེད། ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ཀྱིས་ངོ་སྤྲོད་འདི་འདྲ་ཞིག་གནང་སོང།
ཨ་ནི་ད་འདི་ཨོ་སྟྲོ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་དང་དྲུང་ཆེ་གཉིས་ཀྱི་ལས་འགན་འདི་ག་རེ་རེད་ཞུས་ན། ད་ལས་འགན་དང་པོ་འདྲ་བོ་འདི་རྒྱལ་ཡོངས་བོད་རིགས་མཐུན་ཚོགས་ཀྱི། འགན་འཛིན་ལྷན་ཚོགས་ཀྱིས་ད་གཏན་ལ་ཕབ་པའི་སྒྲིག་གཞི་གཞིར་བཟུང་དང་ཨ་ནི་འགན་འཛིན་ལྷན་ཚོགས་ཀྱི་ཚོགས་ཐོག་ལ་དུ་ད་གྲོས་ཆོད་ད་གིན་གྲོས་ཆོད་ངས་ཞུས་པ་དེ་ཚང་མ་སྤྱི་མོས་ཐོག་ནས་བཞག་བཞག་པ་ཤ་སྟག་རེད་ཨ་ནི་གྲོས་ཆོད་ཁག་ལག་བསྟར་ཞུ་ཡས་ཨ་ནི་འདི་ལག་བསྟར་ཞུ་ཡས་ལ་གཅིག་ཚོགས་གཙོ་དང་དྲུང་ཆེ་གཉིས་ཀྱི་ངོས་ནས་སྐུ་ཚབ་དོན་གཅོད་ལས་ཁུངས་ནས་དང་ཨ་ནི་བོད་མི་མང་སྤྱི་འཐུས་མཆོག་ནས་དུ་ཕར་ལམ་སྟོན་ཞུ་དགོས་ཁག་ལམ་སྟོན་ཞུ་ཡས་དེ་ནས། ས་གནས་བོད་རིགས་མཐུན་ཚོགས་ཁག་གི་ཚོགས་གཙོ་དང་ཨ་ནི་གཅིག་ཚོགས་གཞོན་གཉིས་ནས་རྒྱུན་ལས་ལ་ཕར་ཚུར་ས་གནས་བོད་རིགས་མཐུན་ཚོགས་ཁག་ལ་འབྲེལ་བ་ཞུས་ནས་ཨ་ནི་གྲོས་ཆོད་དེ་ཚོ་ཕར་གྲོས་ཆོད་བཞག་པ་ནང་བཞིན་ཕར་ལག་བསྟར་བྱེད་ཐུབ་ཡས་འདི་འགན་འདི་ཨ་ནི། གཙོ་བོ་འདི་ད་ཅིག། འབྲེལ་མཐུད་ཀྱི་འགན་འཁྱེར་ཡས་དང། ས་གནས་སོ་སོ་ལ་ཕར། ཡང། ཅིག། དྲན་སྐུལ་ཞུ་ཡས་ཡིན་ནའི་རེད། འདི་ཚོ་བྱེད་ཡས་འདི། རྒྱལ་ཡོངས་བོད་རིགས། སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི། ཚོགས་གཙོ་དང་དྲུང་ཆེ་གཉིས་ཀྱི། ལས་འགན། དུ། ཞུ་ཡས་ཡིན་ལ། ལགས་ལགས་སོ་ད་ག་རང་ཡིན་ཨ་ནི་སངས་རྒྱས་རྡོ་རྗེ་ལགས་ཐུགས་རྗེ་གནང་གོ་སྐབས་གནང་བ། སྐལ་བཟང་ལགས་ཐུགས་རྗེ་ཆེ་ཞུ་རྒྱུ་དང་རྣམ་པ་ཚོས་ལེ་ཚན་དེ་གསན་པར་བཀའ་དྲིན་ཆེ།
ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།